ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། ཨོ་སི་ཀྲུ་ལི་ཡ་ཡི་ཚོགས་སྡེ་ཁག་འདྲ་མིན་གྱི་ཆེད་མཁས་པ་ཚོས་ལྷན་དུ་ཨོ་སི་ཀྲུ་ལི་ཡ་ཡི་གཞུང་ལ་ཏོག་དབྱིབས་འགོག་ཁབ་ཀྱི་འཆར་གཞི་བསྐྱར་དུ་སྒྲིག་དགོས་སྐོར་ཞུས་འདུག་པ་དང། དེ་ཡང་གཙོ་བོ་ཏོག་དབྱིབས་འགོག་ཁབ་ཀྱི་དམིགས་འབེན་དེས་དཀའ་ཉེན་ཆེ་ཡི་མི་དམངས་ཨོ་སི་ཁྲུ་ལི་ཡ་ཡི་གདོད་མ་ཡི་མི་རིགས་རྣམས་ལ་འགོག་ཁབ་ཏག་ཏག་རག་ཐུབ་ཀྱི་མེད་སྐོར་བརྗོད་འདུག་ཨོ་སི་ཁྲུ་ལི་ཡ་ཡི་ནང་འཕྲོད་བསྟེན་དང་བྱ་འགུལ་ཁྲིམས་ལུགས་བཅས་ཀྱི་སྐོར་མཉམ་འབྲེལ་མཁྱེན་མཁན་མི་སྣ་ལྔ་བཅུ་ཙམ་གྱིས་ཨོ་སི་ཁྲུ་ལི་ཡ་ཡི་ནང་མི་དར་མ་ཡི་མི་འབོར་བརྒྱ་ཆ་བརྒྱད་ཅུ་ཙམ་ལ་ཏོག་དབྱིབས་འགོག་ཁབ་རྒྱག་རྒྱུ་ཡི་དམིགས་འབེན་དེའི་ནང་ཨོ་སི་ཁྲུ་ལི་ཡ་ཡི་མི་དམངས་མང་པོ་ཞིག་ད་དུང་མཇུག་ལ་ལྷག་འགྲོ་རྒྱུ་ཡི་ཉེན་ཁ་ཡོད་སྐོར་བརྗོད་འདུག། ཆེད་མཁས་པའི་འདུ་ཚོགས་མཉམ་འབྲེལ་ཚོགས་པ་དེ་ཡི་མིང་ལ། OzSAGE ཞེས་ཛ་དྲག་གི་ཚན་རིག་དང་མཐུན་པའི་སློབ་སྟོན་ཚོགས་པ་ཞེས་འབོད་ཀྱི་ཡོད་པ་དང། དབྱིན་ཡུལ་ནང་ལ་ཡང་དེ་དང་མིང་གཅིག་པ་ཞིག་གི་འོག་ལས་དོན་སྤེལ་མུས་ཡིན་པ་རེད། མེལ་སྦོན་ནང་གོ་ལ་འཕྲོད་བསྟེན་དང་མི་འབོར་སློབ་གྲྭ་ཡི་འགན་འཛིན Professor Nancy Baxter ལགས་ཀྱང OzSAGE ཞེས་པའི་ཚོགས་པ་དེ་ཡི་ཚོགས་མི་ཞིག་ཡིན་པ་རེད། ཁོ་མོས་སྤྱི་ཚོགས་ནང་དཔལ་འབྱོར་གྱི་གནས་སྟངས་ཞན་པོ་ཡིན་པའི་མི་རྣམས་ལ། འཕྲོད་བསྟེན་གྱི་མཐུན་སྦྱོར་རག་རྒྱུར་འགོག་རྐྱེན་འཕྲད་བཞིན་ཡོད་པ་དང། Ne dang di wo kun cho ngo ko li de ge chen cha yu go song du.
If you don't have 80% of the disabled or 80% of the indigenous community, those um, people who are actually at most risk of COVID are going to be the least protected. So, as part of the opening up,

ཕྱི་ཟླ་དགུ་པ་ཚེས་དྲུག་པར་ཨོ་སི་ཁྲུ་ལི་ཡ་ཡི་ནང་མི་དར་མ་མི་འབོར་བརྒྱ་ཆ་སུམ་ཅུ་སོ་བརྒྱད་ཙམ་ལ་ཏོག་དབྱིབས་འགོག་ཁབ་ཆ་ཚང་བརྒྱབ་ཚར་ཡོད་པ་དང་མི་དར་མ་བརྒྱ་ཆ་དྲུག་ཅུ་རེ་གཉིས་ལ་ཏོག་དབྱིབས་འགོག་ཁབ་ཐེངས་རེ་བརྒྱབ་ཚར་ཡོད་པ་རེད། ལོ་ན་བཅུ་དྲུག་ཡན་གྱི་མི་འབོར་བརྒྱ་ཆ་བརྒྱད་ཅུ་ནི་ཨོ་སི་ཁྲུ་ལི་ཡ་ཡི་སྤྱི་ཡོངས་མི་འབོར་གྱི་བརྒྱ་ཆ་དྲུག་ཅུ་རེ་བཞི་ཟིན་གྱི་ཡོད་པ་རེད། ཌོག་ཊར་སི་མོ་ནི་རཱ་ཡེ་ལགས་ནི་ཨོ་སི་ཁྲུ་ལི་ཡ་ཡི་ནང་གདོད་མ་ཡི་མི་རིགས་ཀྱི་སྨན་པའི་ལྷན་ཚོགས་ཀྱི་ཚོགས་གཞོན་ཡིན་པ་རེད།

ཌོག་ཊར་རཱ་ཡེ་ལགས་ཀྱིས་ཨ་བྷི་རི་ཇི་ནཱ་དང་ཐོ་རི་སི་ལན་ཌར་གྱི་མི་མང། བརྒྱ་ཆ་དགུ་བཅུ་ནས་དགུ་བཅུ་གོ་ལྔ་བར་ལ་ཏོག་དབྱིབས་འགོག་ཁབ་རྒྱག་ཐུབ་པ་བྱེད་དགོས་སྐོར་གསུངས་འདུག་དཔེར་ན་ཨོ་སི་ཁྲུ་ལི་ཡ་ཡི་བྱང་ཕྱོགས་ས་ཁུལ་གྱི་ས་གནས། མཱེ་ནི་ཀ་རི་དཱ་ནང་ལོ་ན་རྒན་པ་དང། ནུབ་ཕྱོགས་མངའ་སྡེ་ཡི་ནང་ས་གནས། ཇོ་རི་ཇན་ནང་མི་འབོར་བརྒྱ་ཆ་དྲུག་ཅུ་རེ་ལྔ་ཙམ་ལ། ཏོག་དབྱིབས་འགོག་ཁབ་ཆ་ཚང་དང་མི་གྲངས་བརྒྱ་ཆ་བརྒྱད་ཅུ་ལ་ཏོག་དབྱིབས་འགོག་ཁབ་ཐེངས་རེ་བརྒྱབ་ཚར་ཡོད་སྐོར་འགྲེལ་བརྗོད་བཏང་འདུག་ཨོ་སི་ཀྲུ་ལི་ཡ་ཡི་སྲིད་བློན་སི་ཀོ་ཏི་མོ་རི་སན་མཆོག་གིས་ཏོག་དབྱིབས་འགོག་ཁབ་ཀྱི་ལས་དོན་ནང། རྒྱལ་ཁབ་ཀྱི་འཆར་གཞི་དེ་ཚོའི་སྐོར་གླེང་སློང་དགོས་ངེས་ཡིན་ཀྱང་ཏོག་དབྱིབས་འགོག་ཁབ་ཀྱི་མི་འབོར་བརྒྱ་ཆ་བརྒྱད་ཅུ་དེ་མུ་མཐུད་ལག་བསྟར་དགོས་སྐོར་གསུངས་འདུག།
We need to get those vaccination levels in our indigenous communities as high as possible, as high as possible. Um, but at the same time, that does not disable us from the whole community being able to move forward under the national plan. And the national plan uh, appreciates that. There needs to be an ongoing plan for dealing with disadvantaged communities post 70 and 80% vaccination because they tend to be the less vaccinated. ཁོང་གིས་ང་ཚོ་ཡི་གདོད་མ་མི་རིགས་ཀྱི་སྤྱི་ཚོགས་ནང་ཏོག་དབྱིབས་འགོག་ཁབ་རྒྱབ་པའི་གནས་བབ་དེ་གང་ཐུབ་ཀྱིས་མཐོ་པོ་དགོས་ཀྱི་ཡོད་ཀྱང། དེ་དང་མཉམ་དུ་སྤྱི་ཚོགས་ཆ་ཚང་རྒྱལ་ཁབ་ཀྱི་འཆར་གཞི་ནང། འདུས་མ་ཐུབ་པ་མེད་ཀྱང། ད་ལྟ་འགྲོ་བཞིན་པའི་འཆར་གཞི་དེའི་ནང། བརྒྱ་ཆ་བདུན་ཅུ་ནས་བརྒྱད་ཅུ་བར་གྱི་འགོག་ཁབ་ལས་དོན་དེའི་ནང། ཚོགས་སྡེ་ཁག་ལ་དམིགས་བསལ་ཁེ་ཕན་སྤྲོད་པ་མེད་ཀྱང། ཁོང་ཚོས་ཆ་ཤས་ཉུང་བ་བླངས་ཡོད་སྐོར་འགྲེལ་བརྗོད་གནང་འདུག། ཡང Federal གཞུང་གི་འཕྲོད་བསྟེན་བློན་ཆེན Greg Hunt མཆོག་གིས། New South Wales མངའ་སྡེ་དང Victoria མངའ་སྡེ་གཉིས་ཀྱི་ས་ཁུལ་ཁག་གི་ནང། Australia ཡི་གདོད་མ་མི་རིགས་རྣམས་ལ་ཏོག་དབྱིབས་འགོག་ཁབ་བརྒྱབ་པའི་གྲངས་ཚད་མཐོ་རུ་གཏོང་བཞིན་ཡོད་སྐོར་འགྲེལ་བརྗོད་གནང་འདུག། ཁྱེད་རང Australia ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan དུ་གསན་རྒྱུ་ཡོད།